ཟུང་འབྲེལ་གྱི་ཐོག་ནས་གཙོ་སྐྱོང་ཞུ་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེ་ནང། ང་ཚོས་མུ་མཐུད་བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་སྐོར་ངོ་སྤྲོད་ཞུ་གི་ཡིན། བདུན་ཕྲག་སྔོན་མའི་ནང་ང་ཚོས་ཨ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུའི་ཉིན་མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང་དཀོན་མཆོག་བློ་གྲོས་ལགས་གཙོས་པའི་བོད་མི་ལྔ་འཛིན་བཟུང་བྱས་པའི་བརྒྱུད་རིམ་དང་ད་ག་ནང་བཞིན་ཁོང་རྣམ་པ་ཚོ་རྒྱ་ནག་གཞུང་གིས་གང་འདྲ་བྱས་ནས་འཛིན་བཟུང་བྱས་ཡོད་མེད་དང་འཛིན་བཟུང་བྱས་ཚར་བའི་རྗེས་ལ་ཁོང་རྣམ་པ་ཚོ་བཙོན་འཇུག་ལོ་ག་ཚོད་བཅད་ཡོད་མེད་སོགས་ཀྱི་སྐོར་ངོ་སྤྲོད་ཞུས་ཡོད། ད་རིང་གི་ང་ཚོའི་གི་ལས་རིམ་དེ་ནང་ཡིན་ན། ཁོང་རྣམ་པ་ཚོ་བཙོན་ཁང་ནང་དུ་དཀའ་སྡུག་མྱངས་པའི་བརྒྱུད་རིམ་སོགས་ཀྱི་སྐོར་ངོ་སྤྲོད་ཞུ་གི་ཡིན། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་བཅུ་པའི་ཚེས་ཉི་ཤུའི་ཉིན་ལ་ཨ་ནི་རྒྱ་ནག་གཞུང་གིས་བོད་པའི་ཆབ་སྲིད་བཙོན་པ་ལྔ་དེ་དག་ལ་གསར་བརྗེའི་ངོ་ལོག་གི་ཉེས་མིང་གི་འོག་ལ་ལོ་བཅོ་གསུམ་ནས་བཅོ་ལྔའི་བར་ལ་དུས་བཅད་བཙོན་འཇུག་ཁྲིམས་ཐག་དེ་བཅད་ཡོད་རེད། སྐབས་དེ་དུས་ཨ་ནི་ཁོང་རྣམ་པ་ཚོ་བཙོན་འཇུག་ཁྲིམས་ཐག་མ་བཅད་པའི་གོང་ལ་རྒྱ་ནག་གཞུང་གིས་མལ་གྲོ་གུང་དཀར་རྫོང་ནང་ཡིན་ནའི་རེད་དགུ་རྩ་བཙོན་ཁང་ནང་ཡིན་ནའི་རེད་གྲྭ་བཞི་བཙོན་ཁང་ནང་ལོགས་ལ་ཉེས་རྡུང་ཚབས་ཆེན་བཏང་ཡོད་པ་དང། དེའི་སྐབས་ཀྱི་གནས་ཚུལ་ཅིག་ངོ་སྤྲོད་ཞུས་པ་ཡིན་ན། བསོད་ནམས་རྡོ་རྗེ་ལགས་ནི་རྒྱ་ནག་གཞུང་གི་ཉེན་རྟོག་པ་ཅིག་གིས་དྲི་རྩད་བྱེད་པའི་སྐབས་སུ། ཁོ་རང་གི་འདོད་བློ་ཁེངས་པའི་ལན་ཅིག་མ་རག་དུས་ཙམ་པ། བསོད་ནམས་རྡོ་རྗེ་ལགས་ཀྱི་མཐེ་བོ་གཉིས་ནས་སྲིན་སྐུད་ཅིག་གིས་བསྡམས་རྗེས་གནམ་བཏགས་བརྒྱབ་པ་དང། དེའི་གཡས་གཡོན་ལ་ཡོད་པའི་ཉེན་རྟོག་པ་དེ་གྱད་ཀྱིས་རྒྱུག་པ་དང་ལྕགས་རང་སོགས་གང་བྱུང་གཞུས་རྗེས་སྐབས་དེ་དུས་གནས་ཚུལ་ཧ་ཅང་གི་ཛ་དྲག་ཆེན་པོ་ཞིག་ཆགས་ཡོད་རེད། དེའི་རྗེས་ལ་སྐབས་དེ་དུས་གནས་སྟངས་ཛ་དྲག་ཆེ་ཤོས་གཅིག་དེ་ག་རེ་བྱུང་བཞག་ཞུས་པ་ཡིན་ན། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ལོ་ལ། གྲྭ་བཞི་བཙོན་ཁང་ནང་ལོགས་ལ་བོད་པའི་ཆབ་སྲིད་བཙོན་པ་ཡིན་ནའི་རེད་ཉེས་དོན་སྣ་ཚོགས་ཀྱི་བོད་པའི་བཙོན་པ་དེ་ཚོ་ཡིན་ནའི་རེད་ཚང་མ་ཐུན་མོང་གིས་རྒྱ་ནག་གཞུང་ལ་གཞི་རྒྱ་ཆེ་བའི་བཙོན་ཁང་ནང་གི་ངོ་རྒོལ་གྱི་ལས་འགུལ་ཅིག་སྤེལ་ཡོད་རེད་དེའི་རྐྱེན་པས་ཨ་ནི་རྒྱ་ནག་གཞུང་གིས་སྐབས་དེ་དུས་བོད་པའི་ཆབ་སྲིད་བཙོན་པ་དེ་གྱད་ལ་ཉེས་རྡུང་ཚབས་ཆེན་ཞིག་བཏང་པའི་གནས་སྟངས་དེའི་འོག་ནས་བསོད་ནམས་རིན་ཆེན་ལགས་ཀྱི་ཨ་ནི་གཟུགས་པོ་ཕྱེད་ཀ་གཅོང་སྐྱེ་ཆགས་ཡག་དང་ད་ག་ནང་བཞིན་ཁོ་རང་གི་མིག་གིས་མ་མཐོང་ཡག་དང་ད་ག་ནང་བཞིན་གྱི་འཕྲོད་བསྟེན་གྱི་ཐོག་ལ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་བཞག་དེ་འདྲ་ཡིན་དུས་ཙམ་པ་རྒྱ་ནག་གཞུང་གིས་ཁོ་རང་ཨ་ནི་སེ་ར་དགོན་པའི་གི་ཉེ་འཁྲིས་སུ་ཡོད་པའི་ལྗོངས་སྤྱི་ཁྱབ་སྨན་ཁང་ལབ་བྱས་རྒྱ་ནག་གཞུང་གི་དམག་མི་སྨན་ཁང་ཆེན་པོ་ཞིག་ནང་ལ་ཕར། སྨན་བཅོས་འདི་བཏང་ཀྱང་ཨ་ནེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་སྤྱི་ཟླ་དགུ་པའི་ཚེས་བཅུ་བདུན་ཉིན་ཨ་ནེ་ཁོ་རང་སྨན་ཁང་ནང་འདས་གྲོངས་ཕྱིན་པའི་གནས་སྟངས་ཅིག་ཆགས་ཡོད་རེད། ཡང་སྙིང་རྒྱ་ནག་གཞུང་གིས་བསོད་ནམས་རིན་ཆེན་ལགས་ལ་དེ་ལྟ་བུའི་དམ་དྲག་བྱེད་དགོས་ཀྱི་རྒྱུ་མཚན་གཙོ་བོ་དེ་ག་རེ་ཆགས་འདུག་ཞུས་པ་ཡིན་ན། སྐབས་དེའི་ལས་འགུལ་གྱི་སྣེ་ཁྲིད་མི་སྣ་ཨ་ནེ་ཐུབ་བསྟན་ཡེ་ཤེས་ལགས་བསོད་ནམས་རིན་ཆེན་ལགས་དང་སྐུ་མཆེད་འགྲོ་གི་འདུག་ད་ག་ནང་བཞིན་གྱི་ཁོ་རང་གི་སྐུ་མཆེད་རྟ་མགྲིན་ཞུ་མཁན་ཞིག་ཨ་ནེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་ཞི་རྒོལ་ནང་མཉམ་ཞུགས་བྱས་པའི་རྐྱེན་གྱིས་ལོ་ལྔ་ཡི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་རེད་དེ་འདྲ་སོང་ཙང་ཁོ་རང་གི་ཁྱིམ་རྒྱུད་ནང་ལོགས་ལ་བོད་དོན་ཆབ་སྲིད་ཀྱི་ལས་འགུལ་ནང་ཞུགས་མཁན་མང་པོ་ཞིག་ཡོད་ཙང་ཨ་དེ་ལ་དམིགས་བྱས་རྒྱ་ནག་གཞུང་གིས་ཨ་ནི་བསོད་ནམས་རིན་ཆེན་ལགས་ལ་དམ་དྲག་ཆེན་པོ་བྱས་ཡ་དང་མཐའ་མ་ཁོ་རང་བཙོན་ཁང་ནང་འདས་གྲོངས་བྱས་ཡ་གི་གནས་སྟངས་དེ་འདྲས་བྱུང་ཡོད་རེད་སྐབས་དེ་དུས་ཡིན་ན་བསོད་ནམས་རིན་ཆེན་ལགས་ལོ་ཉི་ཤུ་ལས་སླེབས་ཀྱི་ཡོད་མ་རེད། ཕྱིས་སུ་ཁོ་རང་འདས་གྲོངས་ཕྱིན་ཚར་བའི་རྗེས་ལ་ཁོ་རང་གི་གློག་པར་དང་དེ་ཚོ་ལ་ཞིབ་འཇུག་བྱེད་ཡོང་དུས་ཙམ་པ་ཨ་ནི་རྒྱ་ནག་གཞུང་གིས་དེ་སྔ་ཁོ་རང་བཙོན་ཁང་ནང་ཡོད་པའི་སྐབས་སུ་གྲོད་ཁོག་གཡས་གཡོན་ལ་རྒྱུག་པ་གཞུས་རྗེས་གློ་བ་ལ་ཕོག་ཐུག་ཆེན་པོ་བཏང་ཡོད་པ་དང་ཨ་ནི་གློག་པར་ནང་ལྟ་ཡོང་དུས་ཙམ་པ་ཁོ་རང་གི་གློ་བ་དེ་ཆུང་ཆུང་ཞིག་ཆགས་རྗེས་རྩིབ་མ་གཡས་གཡོན་ལ་འཁར་བའི་གནས་སྟངས་དེ་འདྲའི་ཅིག་ཤེས་རྟོགས་བྱུང་ཡོད་རེད། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོ་ལ་ཡང་དཀོན་མཆོག་བློ་གྲོས་ལགས་ཡིན་ན། བཙོན་ཁང་ནང་ནས་ནད་དགོངས་བཏང་ཡ་གི་གནས་སྟངས་བྱུང་ཡོད་རེད། ཁོ་རང་ནད་དགོངས་བཏང་དགོས་ཡ་རྒྱུ་མཚན་དེ་ཡང་ཨ་ཅིག་དེ་སྔ་བཙོན་ཁང་ནང་ལོགས་ལ་རྡུང་རྡེག་མནར་གཅོད་ཚབས་ཆེན་ཕོག་རྗེས་ཁོ་རང་ཨ་ནི་གྲོད་ཁོག་གཡས་གཡོན་ལ་རྒྱུག་པ་གཞུས་པའི་སྐབས་སུ་མཆིན་པ་ལ་ཐེབས་རྗེས་མཆིན་པ་འཕྲོ་བརླག་འགྲོ་ཨ་ཕྱིས་སུ་བཙོན་ཁང་ནང་ཡོད་པའི་སྐབས་སུ་དེའི་རྐྱེན་པས་གྲོད་ཁོག་སྦོས་ཡ་དང་དེ་ག་ནང་བཞིན་གྱི་ནད་གཞི་གཞན་པ་དེ་འདྲ་མང་པོ་ཞིག་བྱུང་ཡོད་དུས་ཙམ་པ་རྒྱ་ནག་གཞུང་གི་ཉེན་རྟོག་པ་དེ་དག་གིས་དཀོན་མཆོག་བློ་གྲོས་ལགས་བཙོན་ཁང་ནང་འདས་གྲོངས་བྱས་ཡ་གི་ཉེན་ཁ་ཞིག་མཐོང་རྗེས་ཨ་ནི་ཁོ་རང་ནད་དགོངས་བཏང་ཡོད་རེད་དེ་འདྲ་སོང་ཙང་ཉེ་ཆར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་གཅིག་ཉིན་ཨ་ནི་ཁོ་རང་བོད་ཀྱི་རྒྱལ་ས་ལྷ་སའི་ནང་འདས་གྲོངས་ཕྱིན་པའི་གནས་ཚུལ་ཞིག་ཐོན་ཡོད་རེད། སྐབས་དེ་དུས་ཡིན་ནའི་ཁོ་རང་གི་འདས་གྲོངས་ཆགས་དགོས་ཡ་གི་རྒྱུ་རྐྱེན་གཙོ་བོ་དེ་དེ་སྔོན་གྱི་མཆིན་པའི་ནད་གཞི་དེ་ནད་ལོག་བརྒྱབ་པའི་དབང་གིས་བྱུང་ཡིན་པ་ང་ཚོས་ཤེས་རྟོགས་བྱུང་སོང། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུའི་ལོ་ལ་བསོད་ནམས་རྡོ་རྗེ་ལགས་ཡིན་ནའི་བཙོན་ཁང་ནས་ལོ་གཉིས་ཀྱི་རིང་ལ་སྨན་བཅོས་ལྟ་སྐྱོང་གི་མིང་ཐོག་ནས་བཙོན་གྲོལ་འདུག་སེ་བཏང་ཤག་འདི་གར་གྱི་གནས་སྟངས་དེ་ག་རེ་ཆགས་ཤག་ཞུ་བ་ཡིན་ན། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ལོ་ལ་བཙོན་ཁང་ནང་ཞི་རྒོལ་རིགས་ཀྱི་སྐབས་སུ་ཨ་ནི་བསོད་ནམས་རྡོ་རྗེ་ལགས་མཉམ་ཞུགས་བྱས། དེའི་སྐབས་སུ་རྒྱ་ནག་གཞུང་གིས་ཉེས་རྡུང་ཚབས་ཆེན་ཞིག་བཏང་རྗེས། ཁོ་རང་ལ་སྙིང་གི་ན་ཚ་ཞིག་བསླེབས། ད་ག་ནང་བཞིན་གྱི། ཨ་ནི། གློ་བུར་ཐོལ་རྒྱག་ལ་ཆུ་ཚོད་གཉིས་གསུམ་འཛིན་ཏེ་དྲན་པ་བརྒྱལ་འགྲོ་ཡ་གནས་སྟངས་ཅིག་བྱུང་ཤག་དེ་འདྲ་ཡིན་དུས་ཙམ་པ་ཁོ་རང་ཨ་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གྱི་ལོ་མཇུག་དེ་འདྲའི་ཅིག་ལ་ཨ་ནི་ཁོ་རང་སྨན་བཅོས་ལྟ་སྐྱོང་གི་མིང་ཐོག་ནས་ནང་ལ་ལོག་བཏང། དེ་ནས་ཕྱི་ལོ་ཉིས་སྟོང་གཅིག་གི་ལོ་ལ་རྒྱ་ནག་གཞུང་གི་ཉེན་རྟོག་པས་ཁོ་རང་སླར་ཡང་ཨ་ནི་བཙོན་ཁང་ལ་ཡར་སྐྱེལ་བཏང་རྗེས་ཨ་ནི་བཙོན་འཇུག་བྱས་པ་དང་ཨ་ནི་ཉིས་སྟོང་ལྔའི་ལོ་ལ་ཁོ་རང་འདུག་བྱས་དངོས་སུ་བཙོན་གྲོལ་བྱུང་ཡོད་རེད། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་གི་སྤྱི་ཟླ་གཉིས་པའི་ནང་ལ་ཡིན་ན་ཐུབ་བསྟན་ཡེ་ཤེས་ལགས་ཡང་བཙོན་ཁང་ནང་ལོགས་ལ་གཟུགས་གཞིའི་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་རྗེས་ཁོ་རང་གི་མཁལ་མ་ལ་ནད་གཞི་ཕོག་ཡ་དང་ད་ག་ནང་བཞིན་གྱི་པགས་པའི་གསེང་ལ་ཆུ་བསགས་བཅས་དཀའ་ངལ་ཆེན་པོ་ཞིག་འཕྲད་རྗེས་ཡང་ཁོ་རང་ཨ་ནི་སྨན་ཁང་ལ་འགྲོ་དགོས་ཡ་གི་གནས་སྟངས་དེ་འདྲའི་ཞིག་ཆགས་ཡོད་རེད། དེ་ནས་སྤྱི་ལོ་ཉིས་སྟོང་བདུན་གྱི་ལོ་ལ་ཨ་ནི་ཐུབ་བསྟན་ཡེ་ཤེས་ལགས་དང་ལྷུན་གྲུབ་ལགས་གཉིས་དངོས་སུ་བཙོན་གྲོལ་ཐོབ་ཡོད་རེད། ཞི་རྒོལ་དེ་དང་འབྲེལ་བའི་གནས་ཚུལ་གལ་ཆེན་པོ་གཅིག་དེ་ག་རེ་ཞུ་བ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུ་ཉིན་རྒྱ་ནག་གཞུང་གིས་གོང་གི་ཆབ་སྲིད་བཙོན་པ་ལྔ་དེ་དག་འཛིན་བཟུང་བྱེད་པའི་སྐབས་སུ་རྒྱ་མ་ཤང་གི་མང་ཚོགས་ཀྱིས་རྒྱ་ནག་གཞུང་ལ་མི་འདོད་པའི་རྣམ་འགྱུར་སྟོན་ཡ་དང་ངོ་རྒོལ་གྱི་ལས་འགུལ་ཤུགས་ཆེན་པོ་གཅིག་སྤེལ་ཡོད་རེད། དེའི་སྐབས་སུ་མདུན་ལ་ཐོན་རྗེས་ལས་འགུལ་སྤེལ་མཁན་བོད་མི་བཞི་བཅུ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་རྗེས་མལ་གྲོ་གུང་དཀར་རྫོང་གི་ཨ་ནི་རྫོང་གི་བཙོན་ཁང་ནང་ལོགས་ལ་དུས་ཡུན་ཟླ་བ་ལྔ་ནས་དྲུག་བར་གྱི་བཀག་ཉར་བྱས་ཡ་གི་གནས་སྟངས་དེ་འདྲ་ཅིག་བྱུང་བཞག་དེ་དང་ཕྱོགས་མཚུངས་ལོ་དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་དགུ་བཅུ་གོ་བདུན་གྱི་བར་ཁྱོན་ལོ་ལྔའི་རིང་མལ་གྲོ་གུང་དཀར་རྫོང་ཁྱོན་ཡོངས་ཀྱི་ནང་ལོགས་ལ་ཨ་ཅིག་དུས་ཆེན་དང་ལོ་སར་དེ་འདྲ་མ་གཏོགས་པ། མི་ལྔ་ལས་ལྷག་འཛོམས་མ་ཆོག་ཡ་གི་དམ་དྲག་ཤུགས་ཆེན་པོ་ཅིག་བྱས་ཡོད་རེད་ད་ལྟའི་ཆ་ལ་ཡིན་ན་བསོད་ནམས་རྡོ་རྗེ་ལགས་བཙན་བྱོལ་ནང་དུ་བཞུགས་ཡོད་པ་དང་ཨ་ནི་ཐུབ་བསྟན་ཡེ་ཤེས་ལགས་དང་ལྷུན་གྲུབ་ལགས་བོད་ནང་བཞུགས་ཡོད་པ་རེད་ད་ག་ནང་བཞིན་གྱི་དཀོན་མཆོག་བློ་གྲོས་ལགས་དང་བསོད་ནམས་རིན་ཆེན་ལགས་རྒྱ་ནག་གཞུང་གི་བཙོན་འོག་ཏུ་སྡུག་སྦྱོང་མནར་གཅོད་མྱངས་པའི་རྐྱེན་གྱིས་ཨ་ནི་དགོངས་པ་རྫོགས་ཟིན་པའི་གནས་སྟངས་དེ་འདྲ་ཞིག་རེད་ཐེངས་འདིའི་ང་ཚོའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་འདི་ཡོངས་སུ་ཞུས་ཟིན་པ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་གཟིགས་གནང་བ་ཐུགས་རྗེ་ཆེ།